འདི་ལ་སློབ་དཔོན་བྱང་ཆུབ་བསླབ་བཏུས་ནས་བྱུང་བའི་རྩ་ལྟུང་རྣམས་སོ། བྱས་ནས་ཉིན་ལྔ་བཅུ་ང་གསུམ་གྱི་མདུན་ཤོག་ནི་ལ། འདི་ལ་སློབ་དཔོན་བྱང་ཆུབ་བཟང་པོས་ནམ་མཁའི་སྙིང་པོའི་མདོ་ནས་རྩ་ལྟུང་དུ་གསུངས་པ་ན་རྩ་ལྟུང་མིན་པའི་སྒྲུབ་བྱེད་དང། དེ་ཡིན་པ་ལ། གནོད་བྱེད་ཡིན་པ་ལ་གནོད་བྱེད་གཉིས་འཆད་དོ། ནམ་མཁའི་སྙིང་པོའི་མདོ་ནས་ནམ་མཁའི་སྙིང་པོ་ནི་ནམ་མཁའི་སྙིང་པོའི་མདོ་ནས་གསུངས་པའི་རྩ་ལྟུང་གི་རྣམ་གཞག་དེ། ཁོང་གིས་རྩ་ལྟུང་མིན་པའི་དང། རྩ་ལྟུང་མིན་པའི་སྒྲུབ་བྱེད་དང་ཡིན་པ་ལ་གནོད་བྱེད་གཉིས་ཁྱེར་བ་ཡིན། སྒྲུབ་བྱེད་དེ་ལ་རྩ་ལྟུང་མིན་པས་དེ་ལ་སྒྲུབ་བྱེད་དེ་ནི་དེ་རྣམས་སྡོམ་པ་ཐོབ་པའི་འཇིག་རྒྱུ་མ་ཡིན་པ་བཞིན་སྡོམ་པ་ཐོབ་པའི་སར་ནུབ་པ་དེ་ལ་ཨ་འཐས་ལྔ་བཅུ་ང་གསུམ་གྱི་མདུན་ཤོག་གི་མ་ཀི་ཡིག་བརྡ་ཐ་མ་མ་དེ་རྣམས་ནི། ཐོབ་པའི་ལ་ནུབ་ལ་ཀི་ན། ཐོབ་པའི་སར་ནུབ་ཀ་ན་ནུབ་ལ། དེ་རྣམས་ནི་སྡོམ་པ་ཐོབ་པའི་འཇིག་རྒྱུ་མ་ཡིན་པའི་ཕྱིར་ཏེ་མདོ་དེ་ཉིད་ལས། རྩ་བའི་ལྟུང་བ་དེ་དང་ལྡན་ན་རྩ་བའི་ལྟུང་བ་དེ་དང་ལྡན་ན། རྒྱལ་རིགས་སྤྱི་བོ་ནས་དབང་བསྐུར་བ་སྔོན་བསྐྲུན་པའི་དགེ་བའི་རྩ་བ་ཐམས་ཅད་འཇིག་པར་བྱེད་ཅིང་ལྷ་དང་མིའི་བདེ་བ་རྣམས་ལས། ཕམ་པར་འགྱུར། ངན་སོང་དུ་འགྲོ་བར་འགྱུར་ཞེས་སྡོམ་པ་མ་ཡིན་པའི་སྔར་བསྐྲུན་པའི་དགེ་རྩ་ལྷ་མིའི་བདེ་བ་ཕུན་སུམ་ཚོགས་པ་གཅོད་པའི་རྒྱུར་གསུངས་པའི་ཕྱིར། བྱས་ནས་དེ་འདྲ་ཅིག་དེ་སློབ་དཔོན་མཁན་པོ་བྱང་ཆུབ་བཟང་པོས་དེ་འདྲ་ཅིག་མདོ་དེ་ཉིད་ལས་དུག་ཏུ་སྣང་བ་གཅིག་དྲང་གི་ཡོད་ལ་མདོ་དེ་གཅིག་གྲགས། ད་དེ་ནས་གནོད་བྱེད་ནི་གལ་ཏེ་སྡོམ་པ་བླངས་པ་ལ་ཡང་ལྟུང་བ་འདི་རྣམས་སྡོམ་པ་འཇིག་པའི་རྒྱུ་ཡིན་པས་ཕམ་པ་ཡིན་ན་ནི་དེའི་ཚེ་སྡོམ་ལྡན་གྱི་བྱང་སེམས་ལ་ཕམ་པའི་ལྟུང་བ་འདི་རྣམས་འདི་རྣམས་ལས་གང་རུང་བྱུང་བས་སྡོམ་པ་གཏོང་ན་ཐམས་ཅད་ཀྱིས་ལྟ་ཅི་སྨོས་ཅེས་རྒྱུ་དང། ལྟ་ཅི་སྨོས་ཞེས་རྒྱུ་དང་བཅས་པར་བྱང་སེམས་ཀྱི་སྡེ་སྣོད་མང་པོ་བྱང་སར་གསུང་དགོས་ན། བྱང་སར་གསུང་དགོས་ན་མ་གསུངས་པའི་ཕྱིར། བྱས་ནས་བྱང་སར་འཁོད། འགྲོ་བྱེད་གོ་ལ་གནོད་བྱེད་གོ་ལ་བྱང་སར་གསུང་དགོས་པ་ལས་བྱང་སེམས་ཀྱི་རྩ་ལྟུང་ཡིན་པ་ཡིན་ན་བྱང་སར་གསུང་དགོས་པ་ལས་མ་གསུངས་པའི་ཕྱིར་ཟེར་གྱི་ཅི་དགོས་པ་ཡིན་ནོ། རྒྱལ་རིགས་ལ་རྩ་ལྟུང་ལྔ་དང་ལས་དང་པོ་བ་ལ་བརྒྱད་གསུངས་པ་ལྟར་རྒྱལ་རིགས་ལ་སོགས་པའི་སྡོམ་པ་ཐ་དད་པའི་དབྱེ་བས་དེ་དག་གི་རྩ་ལྟུང་སོ་སོ་བ་ཡོད་ན་དེའི་རིགས་ཀྱང་ཅུང་ཟད་ཀྱང་མེད་པས་ཞེས་པས་འཆལ་ཏེ། མདོ་འདི་སྒྲ་ཇི་བཞིན་པ་ཡིན་ན་ནི་རྒྱལ་རིགས་ཀྱི་ལྔ་ལས་དང་པོ་བ་ལ་རྩ་ལྟུང་དུ་མི་འགྱུར་ལ། ལས་དང་པོ་བའི་བརྒྱད་རྒྱལ་རིགས་ལ་རྩ་ལྟུང་དུ་མི་འགྱུར།

དེ་གཅིག་བྱས། ད་སློབ་དཔོན་ཨ་བྷྱ་ཀ་ར་ནི་ནམ་མཁའི་སྙིང་པོའི་མདོ་དང་བྱང་སའི་རྩ་ལྟུང་མི་འདྲ་བའི་འགལ་སྤོང་ལ་ཡང། བྱང་ས་ནས་གསུངས་མཁན་དེ་དང་ནམ་མཁའི་སྙིང་པོའི་མདོ་ནས་གསུངས་པའི་རྩ་ལྟུང་གཉིས་པོ་ནི་རྩ་ལྟུང་མི་འདྲ་བའི་འགལ་སྤོང་ལ་གང་ཟག་འབྲིང་དང་ཆུང་ངུ་དང་ཆེན་པོའི་བྱེ་བྲག་གིས་ལྔ་དང་བརྒྱད་དང་བཞིའོ་ཞེས་བཞིའོ་ཞེས་ལྟུང་བའི་རབ་ཏུ་དབྱེ་བ་རྒྱས་པར་གཏན་ལ་ཕབ་ནས། འདི་རྒྱས་པར་གཏན་ལ་ཕབ་ལ། གང་ཟག་གཅིག་ལ་ཡང་གཞན་ལྟུང་བ་དེ་རྣམས་ཀྱང་ངོ་ཞེས། རྒྱལ་རིགས་ལ་ལྔ་གསུངས་པ་གང་ཟག་འབྲིང་དང་ལས་དང་པོ་བ་ལ་བརྒྱད་གསུངས་པ། གང་ཟག་ཆུང་ངུ་དང་བྱང་སར་བཞི་གསུངས་པ། གང་ཟག་ཆེན་པོའི་དབང་དུ་བྱས་ལ། འོན་ཀྱང་གང་ཟག་དེ་དག་རེ་རེ་ལ་ཡང་ལྟུང་བ་གཞན་རྣམས་ཀྱང་འཇོག་པར་བཞེད་དོ། དེ་ལྟ་ན་གང་ཟག་གསུམ་པོ་རེ་རེ་ལ་ཡང་ཟེར་ཏེ་འདི་འདྲས་བརྗོད་ན་གང་ཟག་གསུམ་པོ་རེ་རེ་ལ་ཡང་ལྟུང་བ་བཅུ་བདུན་བཅུ་བདུན་དུ་འགྱུར་ཏེ་བྱང་སའི་དང་པོ། ནམ་སྙིང་གི་མདོ་རུ་གསུངས་པའི་དེ་དང་མཐུན་པའི་བཅུ་བཞི་དང། བྱང་སའི་ལྷག་མ་གསུམ་གྱི་བར་པ་གཉིས་དང། ཐ་མའི་དམ་ཆོས་འདྲར་སྣང་སྟོན་པ་སྟེ་རྩ་ལྟུང་བཅུ་བདུན་ཡོད་པའི་ཕྱིར་རོ་ཞེ་ན། ཕྱོགས་སྔས་རྩོད་པ་བཀོད་དེ་འདི་ཡང་དེ་ཕྱོགས་སྔ་སློབ་དཔོན་ཨ་བྷྱ་ཀ་རའི་ཐུགས་སུ་ཆུད་མ་ཐུག་གསུང་ཕྱོགས་སྔས་རྩོད་པ་བཀོད། རྩོད་པ་ཀུན་ནི་བྱང་སར་གསུངས་པའི་བཞེད་པོ་ཉིད་ཀྱི། ཡང་བྱང་སར་གསུངས་པའི་བཞི་པོ་ཉིད་ཀྱིས་གཞན་རྣམས་བསྡུས་པས་བཞིར་མ་འདུས་པའི་རྩ་ལྟུང་གཞན་ཡོད་པར་མི་འགྱུར་རོ། སྡུད་ཚུལ་ལ་སྡུད་བྱེད་ནི་བདག་བསྟོད་ལ་སོགས་པ་བཞི་སོགས་རྒྱས་ཏེ་སྡུད་བྱེད། བསྡུ་བྱ་ནི་ཐེག་ཆེན་སྤོང་བ་དང་རྙེད་བཀུར་སོགས་ཀྱི་ཆེད་དུ་བདག་བསྟོད་ཅིང་གཞན་སྨོད་པ། སྡུད་བྱེད་ན་ཡོད་པས་དེ་དག་མ་གཏོགས་པའི་ནམ་སྙིང་གི་མདོ་ལས་འབྱུང་བ་དང་ཐབས་ལ་མཁས་པ་ནས་གསུངས་པའི་བྱང་སེམས་ཀྱི་སེམས་འདོར་བ་སྟེ། རྩ་ལྟུང་བཅུ་བཞིའོ། ཞེས་རྩ་ལྟུང་བཅུ་བཞིའོ། ཇི་ལྟར་བདུད་རྩུབ་ནི། བསྡུ་བྱ་དགུ་ནམ་སྙིང་གི་ནང་འདི། བདག་བསྟོད་གཞན་སྨོད་རྩ་ལྟུང་རྒྱས་པར་ནི་བྱེད། སྡུད་བྱེད་འདི་ནི་དེ་ནས་ནམ་མཁའི་སྙིང་པོ་ནས་གསུངས་པ་དེ་དང་ཐབས་ལ་མཁས་པའི་མདོ་ནས་གསུངས་པའི་རྩ་ལྟུང་བཅུ་བཞི་བ་དེ་ཡིན། ཇི་ལྟར་སྡུད་ཚུལ་ནི་ཇི་ལྟར་བསྡུས་པ་ན། སོ་སོར་ཐར་པ་སྤོང་བ་དང་ཉན་ཐོས་ཀྱི་ཐེག་པས་འདོད་ཆགས་ལ་སོགས་པ་མི་སྤོང་བར་འཛིན་པ་དང་ཟབ་མོའི་དོན་ལ་བཟོད་པ་ཐོབ་ཅེས་རྫུན་སྨྲ་བ་གསུམ་ནི་བདག་བསྟོད་གཞན་སྨོད་དུ་འདུ་སྟེ། ཐེག་ཆེན་བྱང་སེམས་རང་ཡིན་པས་དེ་ལ་བསྟོད་ཅིང་ཐེག་དམན་ལ་སྨད་པ་དང་བརྫུན་དུ་སྨྲ་བའི་གང་ཟག་ལ་བསྟོད་ཅིང་གང་ཟག་གཞན་ལ་སྨད་པས་སོ་གཅིག་ཅིག་དཀོན་མཆོག་གསུམ་གྱི་དཀོར། དཀོན་མཆོག་གསུམ་གྱི་དཀོར་དང་ཆོས་གོས་འཕྲོག་པ་དང་དགེ་སྦྱོང་ཆད་པས་གཅོད་པ་སོགས་གསུམ་དང། ཡང་དག་འཇོག་གི་ལོངས་སྤྱོད་ཁ་ཏོན་པ་ལ་སྦྱིན་པ་རྣམས་ནི་སེར་སྣས་ཆོས་ནོར་མི་སྟེར་བར་བསྡུ། བསྡུ་སྟེ་སེར་སྣ་དྲག་པོས་པའི་ཆགས་ནས་ཕ་རོལ་པོས་རྫས་དེ་ལོངས་སྤྱོད་པ། མི་བཟོད་པས་ཚུར་ལ་འཕྲོག་པ་དང་སྟེར་དུ་འཇུག་པ་དང་སྟེར་བ་དང་ལེན་པ་དང་གང་ཟག་འགའ་ཞིག་ལ་སེར་སྣར་འགྱུར་བའི་ཕྱིར་རོ། ཅིག་ཅར་ཁོ་ཚོས་སྡུད་ཚུལ་གསུངས་པ་དང་ད་ནི། དགེ་འདུན་དབྱེན་བྱེད་པ་དང་ཞི་གནས་འདོར་དུ་བཅུག་པ་ནི་སེར་སྣས་ཆོས་ནོར་མི་སྟེར་བར་བསྡུ་སྟེ་ཆོས་ལ་ཆགས་པའི་སེར་སྣས

མཚམས་མེད་གཞན་བཞི་དང་གྲོང་འཇུག་ལ་གྲོང། ལ་སོགས་པ་འཇིག་པ་ནི་སེམས་ཅན་ལ་བརྡེག་པར་འདུས་སོ། ཉན་རང་གི་ཆོས་སྤོང་བ་དང་བློ་མ་སྦྱངས་པར་སྟོང་ཉིད་བརྗོད་པ་དང་བྱང་ཆུབ་ཀྱི་སེམས་སྤོང་བ་ནི་ཐེག་ཆེན་སྤོང་བར་འདུས་ཏེ། ཐེག་ཆེན་ལས་ཉན་རང་གི་ཐེག་པ་ཡང་སྟོན་པས་དེ་སྤངས་པ་ན་དེ་ཉིད་སྤོང་བ་ཡང་དེ་ཉིད་སྤོང་བ་དང་བློ་མ་སྦྱངས་པས་སྟོང་ཉིད་སྤངས་པའི་རྒྱུ་རང་གིས་བྱས་པ་དང་བྱང་ཆུབ་ཀྱི་སེམས་ཉིད་ཐེག་ཆེན་ཡིན་པའི་ཕྱིར་རོ། ལོག་ལྟ་བཟུང་ནས་ལོག་ལྟ་བཟུང་ནས་ལོག་ལྟ་ནི་བཟུང་ནས་ཡིན་ལ། ལོག་ལྟ་བཟུང་ནས་མི་དགེ་བཅུ་ལ་རང་གཞན་འགོད་པ་དང་རྫོགས་བྱང་ལ་ཞུགས་པ་བཟློག་ནས་ཐེག་དམན་ལ་སྦྱར་བ་ནི་དམ་ཆོས་ལྟར་སྟོན་པར་འདུ་སྟེ་ཐེག་ཆེན་ལ་ལྟོས་ན་ཐེག་པ་གཞན་གཉིས་དམ་ཆོས་ལྟར

ནམ་སྙིང་གི་མདོ་ནས་བཤད་པ་རྣམས་རྩ་མདུན་དུ་འགྱུར། བྱང་ས་ནས་གསུངས་པའི་ཆོ་གས་ལེན་ན་བྱང་སར་བཤད་པ་རྣམས་རྩ་ལྟུང་དུ་འགྱུར་བར་སྨྲ་ཞིང། ཁ་ཅིག་བྱང་ས་དང་ནམ་མཁའི་སྙིང་པོ་དེ་གསུངས་པའི་རྩ་ལྟུང་དུ་གསུངས་པ་དེ་འདོད་པ་དེ་ཁ་ག་གོ་འདོད་ཁ་ག་ཞེས་ཟེར་གྱི་འདུག་ག། དེ་འདྲ་གཅིག་བྱེད། ཡང་ཁ་ཅིག་གིས་དབུ་མ་པ་དང་བྱང་ས་ནས་གསུངས་པ་འདི་སེམས་ཙམ་པ་ཡིན་ཟེར་གྱི་ཡོད་མ་གནང། བསླབ་བཏུས་དང་གཞན་ནས་གསུངས་པ་ནི་དབུ་མ་པའི་ཁ་ཅིག་གིས་དབུ་མ་པ་དང་སེམས་ཙམ་པའི་གྲུབ་མཐའ་ཐ་དད་ཀྱིས་བྱས་པར་ཡང་འདོད་དོ། དེ་ལ་འགྲེལ་པ་གསར་མའི་ལུགས་དེ་དག་འོག་ནས་གསུངས་ཏེ། འགྲེལ་པ་དེ་ལ་འགྲེལ་པ་གསར་མའི་ལུགས་དེ་ནི་འཐད་པར་མ་མཐོང་སྟེ། མདོའི་དོན་འགྲེལ་པ་ལ་ཚད་མར་གྱུར་པ་ཤིང་རྟ་ཆེན་པོ་ཞི་བ་ལྷའི་ལུགས་དང་འགལ་བར་སྣང་བའི་ཕྱིར། དེ་ལྟར་སློབ་དཔོན་དེས་རྒྱལ་རིགས་དང་ལས་དང་པོ་བ་དེ་དག་བྱང་སེམས་ཀྱི་སྡོམ་ལྡན་ཡིན་ནམ་མིན་ན་སོགས་ལ། དེ་ནི་མིན་ཏེ། རྒྱལ་རིགས་དང། ལས་དང་པོ་བ་དེ་དག་བྱང་སེམས་ཀྱི་སྡོམ་ལྡན་ཡིན་ནམ་མིན། ཡིན་ན་ནི་རྒྱལ་རིགས་ལ་ལྔ་དང་ལས་དང་པོ་ལ་བརྒྱད་སོ་སོར་ངེས་པ་དེ་མི་འཐད་དོ། སྡོམ་ལྡན་མིན་ན་ནི་དེ་དག་གི་དེ་དག་གི་ལྟུང་བ་བྱ་བར་མི་རིགས་སོ། ཉེས་པ་དེ་དག་སྡོམ་ལྡན་གྱི་ཉེས་པར་ཡང་ཇི་ལྟར་འགྱུར་ཞེ་ན། ཞེས་དྲི་བ་བཀོད་པའི་ལན་དུ་གང་ལ་འབྱུང་ཉེ་བ་དེ་དག་ལ་དེའི་ལྟུང་བ་རང་ཉིད་ནས་སྨོས་ཏེ་བསྟན་པའི་ཉེས་པ་དེ་དག་ལ་འཇིགས་པ་སྐྱེ་བའི་ཕྱིར་ཡིན་པས་ཐམས་ཅད་ལ། ཐམས་ཅད་ལ་ལྟུང་བར་འགྱུར་བས་ཕན་ཚུན་སྤངས་ཟེར་བ་ནོ། ཕན་ཚུན་སྡང་ཟེར་བ་ནོ།
སྤངས། སྤངས་ཡིན་པ། སྤངས་རེད། སྤངས་ཞེས་གསུངས་པ། ཞེས་གསུངས་པ་དང་ཇི་ལྟར་ཡང་མི་འགལ། རང་བཞིན་གྱི་ཁ་ན་མ་ཐོ་བ་ཆེ་བས་ན་སྡོམ་པ་མ་བླངས་པ་རྣམས་ཀྱིས་ཀྱང་དཀའ་བ་མེད་པ་དང་དགེ་རྩ་ཆད་པར་འགྱུར་ན་སྡོམ་ལྡན་ལ་ནི་ཆེས་འགྱུར་ཏེ་ཞེས་གསུངས་པས་ན་སྡོམ་པ་མ་བླངས་པའི་གོང་གི་དགེ་རྩ་གཅོད་བྱེད་ཀྱི་སྡོམ་པ་མི་གཅོད་ཅེས་གསུངས་པ་དང་ཤིན་ཏུ་ཡང་འགལ་ལོ། རྩ་ལྟུང་དུ་འགྱུར་ན་བྱང་སར་གསུང་དགོས་པ་ཡང་ཡིན་ན་ཁ་རྩ་ལྟུང་དུ་ཡ་གི། ནང་དུ་ནམ་མཁའི་སྙིང་པོའི་མདོ་ནས་གསུངས་པ་དེ་རྩ་ལྟུང་ཡིན་ན་བྱང་སར་གསུང་དགོས་པ་ལས་དེ་བྱང་སར་གསུངས་མི་འདུག་གསུངས་ཀྱི་རེད་གསུང་དགོས་པ་བྱང་སར་གསུང་དགོས་པ་ཡང་མ་ངེས་ཏེ་དེ་ལྟ་ན་རྒྱུ་མཚན་ཅི་ཡོད་གལ་ཏེ་མ་བཤད་ན་བསླབ་པ་ལ་སློབ་པ་རྣམས་ཀྱིས་རྩ་ལྟུང་བཞི་ཁོ་ནར་བཟུང་ནས་སློབ་པ་ན་རྩ་ལྟུང་གཞན་རྣམས་ཀྱིས་སྡོམ་པ་བཅོམ་ཡང་དེར་མི་ཤེས་པས་སྲུང་མཚམས་མི་ཤེས་པའི་ཕྱིར་སྐྱོན་ཡོད་དོ་ཞེ་ན། འོ་ན་ནི་རྩ་ལྟུང་མ་ཡིན་པ་ཡང་རྩ་ལྟུང་མ་ཡིན་ནོ་ཞེས་བྱང་སར་དོགས་པ་བཅད་དགོས་ཏེ་རྩ་ལྟུང་མ་ཡིན་པ་ལ་རྩ་ལྟུང་དུ་བཟུང་ནས་སྡོམ་པ་མ་ཞིག་པ་ལ་ཡང་ཞིག་པར་འཛིན་པས་སྲུང་མཚམས་མི་ཤེས་པའི་ཕྱིར།